ཚེ་མི་རྟག་པ་ཟེར། ཚེ་མི་རྟག་པ་ཟེར་རྒྱུ་དེ་དེ་ནི་རླུང་ནང་གི་མར་མེ་དང་འདྲ་འདྲ་ཡིན་གསུངས་པ་རེད། རླུང་གི་ནང་གི་མར་མེ་ཟེར་ན་ད་རླུང་མང་པོ་འཚུབ་བྱས་འདུག་ས་ཞིག་ལ། དེ་ནས་སྡོང་གོ་འདྲ་རི་སྡོང་གོ་འདྲ་ཞིག་མར་མེ་ཞིག་དང་དཀར་མེ་ཞིག་ཐང་ལ་འཇོག་ན་དེ་ནི་མར་མེ་དེ། རླུང་གིས་ཡར་བྱོས་མར་བྱོས་ཕར་བྱོས་ཚུར་བྱོས། ཡུན་རིང་པོ་བརྟན་ནས་མི་འདུག་ན་མར་མེ་དེ་བསྟེན་འགྲོ་རེད། མར་མེ་དེ་རླུང་གིས་ཆད་པར་འགྲོ་རེད། ད་ངེད་རང་ཚོ་གི་སྐྱེ་འགྲོ་སེམས་ཅན་གྱི་ཚེ་ཡང་དེ་དང་འདྲ་འདྲ་ཡིན་གསུངས། རླུང་ནང་གི་མར་མེ་དང་འདྲ་འདྲ།

ཀློང་ཁོག་ཕྱོགས་ནང་དུ་ཤོད་རྒྱུ། བྲག་གི་གོས་ལ་ཤོད་རྒྱུ། ཀློང་ཁོག་ཏུ་ཀློང་ཁོག་རྒྱག་རྒྱུ། ལག་གི་སོ་ལ་ཡར་མེ་འབྲི་རྒྱུ་ཤོད་རྒྱུ། དེ་འདྲ་དེ་གཉིས་ཚགས་བསྡད་ཀྱི་འབར་ལ་རེག་རྒྱུ། ཀློང་ཁོག་སྟོང་གི་ཁ་ལོ་བ་དེ་ཀ་ཅག་ཅིག་ཉལ་སོང་ན། མི་དགོས་གི་ཚེ་སྲོག་ཤོར་ཚར། རླངས་འཁོར་གཏོང་མཁན་ཁོ་དང་མི་བཅུ་གི་ཚེ་སྲོག། མི་དགུ་གི་ཚེ་སྲོག་དེ། རླངས་འཁོར་གཏོང་མཁན་ཁ་ལོ་བ་དེ་ཡི་ལག་ཐོག་ཡོད་ལེ་རེད། དེ་ལ་བསམ་བློ་ཅིག་བཏང་རྒྱུ་ན་ཤིན་ཏུ་སྐྲག་དགོས་འཇིགས་དགོས་པའི་གནས་དེ་འདྲ་ཡིན་པ་རེད། རེད་དེ་ཡིན་ན་ད་དུང་ང་ཚོ་ཅི་བྱུང་གང་བྱུང་བྱེད་འགྲོ་འདུག་མཁན། ཆ་རྐྱེན་མེད་མཁན། སྒོར་མོ་མེད་མཁན། དཔལ་འབྱོར་མེད་མཁན། རླངས་འཁོར་མེད་མཁན། ཡ་མེད་འགྲོ་འདུག་ཆེན་པོ་བྱེད་མ་མྱོང་མཁན། འགྲོ་འདུག་བྱེད་མྱོང་ན་དོགས་ཟོན་མི་བྱེད་མཁན། ཐམས་ཅད་ཀྱི་རླངས་འཁོར་ཁ་ལོ་བ། རླངས་འཁོར་གཏོང་ཤེས་མཁན། མི་ཤེས་མཁན། རླངས་འཁོར་གཏོང་ས་གི་འཛིན། རླངས་འཁོར་གཏོང་ཆོག་ལེ་གི་ཆོག་མཆན། དེ་ནི་དཔང་རྟགས་ཅིག་སྤྲད་ཡོད་མེད་ལ་ཅི་བརྟག་མི། ཐད་ཀ་གཅིག་འགྲོ་དུས་ནི་དེ་ནས་དོང་ན་ཅི་མ་བྱ་ཁུ་ཁུར་གླ་ཆ་དེ། ཕར་བཤད་ཚུར་བཤད་བཤད་རེས་བྱ་ཞིག་བྱས་ན། གླ་ཆ་དེ་ནི་ཆུང་ལ་ལ་བྱས་ན་ཁོ་བོས་འགྲོ་བཞིན་འཛུལ་འགྲོ་བཞིན་གྱི་མ་གཏོགས་ལ་གཞན་དག་བསམ་ནི་ནི་ཅི་ཁུ་མ་ཆད་པར་དུ་དེང་སང་དེ་ནི་རླངས་འཁོར་གཏོང་མི་ཤེས་མཁན། རླངས་འཁོར་གཏོང་བའི་གི་གཏོང་རྒྱུ་གི་ད་སློབ་སྦྱོང་མེད་མཁན། སྔ་གོང་ཅི་སྦྱོང་མ་མྱོང་མཁན། སྒོར་མོ་ཅིག་ཚུར་ལ་ལེན་ཚར་ཡང་ན་ཧ་ལ་ཤི་ལ་ཅིག་ཟོས་ཉལ་ཚར། རླངས་འཁོར་ཚུར་ལ་ལེན་ཚར་ལ་དུ་ལན་ལ་སྟོང་ལ་ལན་ལ་འཆི་ལ་དལ་གྱིས་བྱས་ན་སྐྱིད་རྒྱུ་དགོས་དོན། ཡག་རྒྱུ་མི་རྒྱུ་བླ་རྒྱལ་རྒྱུའང་ཟེར། དེང་སང་ལ་ལ་ཟེར་གྱི་ཡོད་རེད་དེ་ནི། ཕྱི་སོག་གི་ནང་རླངས་འཁོར་གཏོང་བླ་རྒྱལ་འདུག་མི་འདུག་ནང་ཚུར་ཁ་ཅི་བསྐོར་མི་ཤེས་ན། ཁ། རླངས་འཁོར་ཚུར་ཁ་བསྐོར་བ་ན་ཁ་བསྐོར་མི་ཤེས།

ཕ་རོལ་པོ་མི་མང་པོ་གི་ཚེ་སྲོག་རང་གིས་བ་བྱས་ཤིང་ཚེ་སྲོག་ལ་གནོད་བྱས་ན་ཅི་ཤེས། དེ་ནི་རང་གི་ཚེ་སྲོག་ཤོར་ན་ཅི་ཤེས་དེ་འདྲ་དྲན་ས་ཡོད་མ་རེད་ཕལ་ཆེ་ཆེ་གླ་ཚུར་ལ་ལེན་ཚར་དུས་སྒོར་མོ་ཚུར་ལ་ལག་ནང་ལེན་ཚར་དུས་དེ་ནི་རེད་ཚར་དེ་མིན་བསམ་མནོ་ཡོད་མ་རེད་ད་ལྟའི་ས་ཁྱིམ་དུ་ཐ་ཆོག་པོ་ལས་སྟངས་བདུན་མོ་འོ་ད་དེ་འདྲ་ཡིན་པ་རེད། དེ་འདྲ་ཡིན་དུས་ཁྱད་པར་དུ་དེང་སང་ཚེ་མི་རྟག་པ། དེ་ནི། རླངས་འཁོར་གྱི་སྐར་མ་གཅིག་གཉིས་ཀྱིས་ཡར་ཤུད་མར་ཤུད་ཕར་ཤུད་ཚུར་ཤུད། ག་ན་འཁོར་འགྲོ་ཅི་ཤེས། ག་ན་འགྱེལ་འགྲོ་ཅི་ཤེས། ཚེ་སྲོག་ག་ན་ཤོར་འགྲོ་ཤེས་མ། ད་ལྟ་རླངས་འཁོར་གྱི་ནང་ཕར་སོང་ན་ད་རུང་ཚུར་འོང་རྒྱུ་ཡོད་ཅི་ཤེས། སྐར་མ་ཆ་ཞིག་གིས་ཚེ་རྫོགས་ནས་འཇིག་རྟེན་ཕྱི་མའི་ལམ་དུ་འགྲོ་ཚར་ཡོད་ན་བཞིན། དེ་འདྲ་འགྲོ་མཁན་ཤིན་ཏུ་མང་སྲིད་པ་རེད། ཁྱད་པར་དུ་གནའ་སྔ་སྲོལ་དང་མི་འདྲ་བ་དག་ད་ལྟ་ཚེ་ལ་བར་ཆད། ཚེ་ལ་གནོད་པ། ཚེ་ལ་འགལ་རྐྱེན་ཤིན་ཏུ་མང་པོ་ཡིན་པ་རེད།

དེ་ནས་ཟ་རྒྱུ་འཐུང་རྒྱུ་གྱོན་རྒྱུ་དེ་ཚོ་ཡོད། ཟ་རྒྱུ་འཐུང་རྒྱུ་ཡིན་ན་ཁ་ནང་ཚུར་ལ་གཅིག་ལེན་ཚར་དུས་ཁ་ནང་ཡར་ལ་བླུག་རྒྱུ་རྙེད་ཚར་དུས་ནི། རེད་ད་ཡོད་ནང་ཤ་ཆུང་ནང་ཤ་ཆང་འཐུང་ཨ་རག་འཐུང། ད་གཉིས་ཀྱི་ཅི་རིགས་འཐུང་རྒྱུ་ཅི་རྙེད་འཐུང། ཟ་རྒྱུ་ཅི་རྙེད་ཟ། སྟེར་རྒྱུ་འདུག་འདུག་དེ་ནས་སང་ཉིན་ཤི་མ་རན་གོང་ཤི། རྒས་མ་རན་གོང་རྒས། རྒུད་མ་རན་གོང་རྒུད། དེ་ནས་ཡུན་རིང་པོ་ཚེ་དང་སྲོག་ལུས་དང་ཡུན་རིང་འདུག་ཐུབ་མ་རེད། དཔེར་ན་ཆང་དང་ཨ་རག་ལ་སོགས་པ་མང་པོ་འཐུང། དེ་ནས་རང་གི་ལུས་པོ་དང་ཚེ་སྲོག་ལ་བསམ་མནོ་མི་གཏོང། ཆང་རག་འཐུང་ནས་ཆང་རོ་ཨ་རོ། བཟི་རོ་གླེན་ལྐུགས་དེ་འདྲ་བྱས་ནས་ད་ལྟ་ནི་རང་མེད་བྱེད། རང་ཤི་བྱེད། ཡང་ན་གཞན་དུ་རྒྱག་རེས་དགོས་འཛིང་མོ་དགོས། ཡང་ན་འཕྲུལ་ཆ་བཏང་ནས་འཕྲུལ་ཆ་གི་ཤ་ལི་ཤི། ཡང་ན་འདྲེད་རྒྱུ་ཨར་རྒྱུ། ལྷུང་རྒྱུ་དེ་འདྲ་རེད་ནས་ནས་ཤི་འགྲོ་ས་ཡོད་རེད་པ། གང་ཟག་མང་པོ་ཅིག་མི་མང་པོ་ཞིག་འགྲོ་བ་མི་ཡི་རིགས་སྨྲ་ཤེས་དོན་གོ་ཡིན་ཡིན་ཟེར་འདུག་རེད་དེ། ཡིན་ན་ཡང།

རྫུན་འབོད་བྱེད་ངོམ་འབོད་བྱེད་ཁྱེར་འཁྱེར་ར་བྱེད་དེ་འདྲའི་དུ་ད་དེང་སང་ཕ་ཁྱེད་ས་ས་ནས་གང་ཡང་ཡིན་ན་བཟོ་ངེས་ཟེར་ཞེས་སྨྲ། དེ་འདྲ་བཟོ་མཁན་དེ་ཉུང་ཉུང་ཅུང་ཟད་ཉུང་སྣ་མང་དུ་མི་འདྲ་བ་ཅུང་ཟད་ཉུང་ཟེར་ཡོད། དེ་ད་ཉུང་རྒྱུ་དེ་ལས་ང་ཚོ་བོད་ཀྱི་ས་ཁུལ་དེ་ནས་བོད་མང་ཚོགས། མི་སེར། དེ་འདྲ་གི་ཚོགས་ཀྱི་ནང་ལ་རྒྱས་ས་ཉུང་སི་རེད། རེད་ད་ཡིན་ན་ཡང། དེ་ནི་རྒྱལ་ཁབ་གི་ཕོགས་ཡོད་མཁན། གླ་རྔན་ཡོད་མཁན། ལས་ཀ་བྱེད་ལ་རྒྱ་རང་ནང་འགྲོ་འདུག་མཁན་དེ་ནི། དེ་ནི་ཉེན་ཁ་ཧང་སང་རེད་བཟོ་རེད་བྱས་ན། ལས་ཀ་ལས་ཡིན་འགྲོ་ལེ་རེད། དེ་རིང་ལས་ཀ་ཅི་དང་ཅི་ལས་དགོས་ན་དེ་ཕར་ཁྲིག་ཁྲིག་བཟོས་ཟེར་གྱི། ལས་ཁུངས་ཅི་དང་ཅི་ཁོས་ལས་ཀ་ལས་དགོས་ན་ཁྲིག་བཟོས་ཟེར་གྱི། ང་རང་ལས་བླངས་ཟེར་པ་ཡོད་དེ་རིང་ཉིན་གཅིག་ཆོག་མིན་གི་ཟེར་ནས་དེ་ནས་བཀའ་མོལ་ཡག་པོ་བཟོས་ཚེ། དེ་མ་གཏོགས་ཡོད་མ་རེད་དཔེར་ན་འཛིན་བྲི་མཁན་གྱིས་ན་ཧཱུྃ། སྐད་ཤེས་མཁན། གཟུགས་བཤད་བློ་ཡོད་མཁན། རྒྱུ་ཡོད་མཁན། འོ་ཡ། རྟེན་ས་ཤོ་ཡ་ཡོད་མཁན། རྩོམ་རིག་རེད། འགྲན་རིག་རེད་ཅེས་བཙལ་འོང་ན། དེ་ནས། འཛིན་འདྲ་ཅིག་བྲིས་དགོས་ན། མི་མེད་ཐང་དུ་ཟླ་བ་ཞིག་འདྲ་ཞེས་ན་དྲི་བར་སྟེར། འཛིན་བྲི་ངོ་བསྟོད་ཞེས་ཟླ་བ་ཞིག་ད་འོང་ཁྱོད་ཤིག་ལུགས། བདུད་སྐུ་ཅག་གི་བདུད་སེ་ད་ཨི་ག་གེ་འདྲ་དང། དེ་ནས་ས་ས་ཀུ་འདྲ། གྱོན་གྱི་ཀོ་ཟེ་སྡུག་མོ་འདྲ། རྒྱུ་ཆ་ཅང་མེད་མཁན་འདྲ། སྐད་མི་གོ་མཁན་འདྲ། དེ་ནས་རྟེན་ས་ཤོ་ཡ་མེན་གི་ལས་འདྲ་དེ་འདྲ་ཤེས་ཆོག། དེ་ནས་རྒྱལ་ཁབ་གི་ལས་བྱེད་ལས་བྱེད་པ།

ཟེ་ཕོ་སྐྱ་ཡི་ཆེ་གཉིས་ཞིག་གསུམ་ཞིག་བཞི་ཞིག་ཕ་ཁྱི་ཁ་བཅུ་གྲོགས་བཞི་འོ་མ་གོ་ཁ་བཅུ་བཟོ་བཞི་འོ་མ་ཨ་རྒྱན་ནང་འཛིན་གྱི་དྲི་རོ་གཅིག་དོ་ཅི་ཞིག་གཅིག་དོ་ང་ཚོ་ནད་པ་ཐུ་མོ་ཡོད་ནང་དེ་ཁྱི་རེངས་དེ་ཟེ་ཁ་གཅིག་དོ་ཟེ་ཕོ་གསང་བཞི་དེ་འདྲ་བཟོ་དགོས་དེ་འདྲ་བཟོ་དུས་ཚུར་ལྷན་བཅུ་བརྒྱད་རོ་བཟོ་མར་ཀྲོང་ཀྲོང་ཟེར་རོ་ཀྲོང་ངེ། རོ་སོང་ངས་ཁོ་རང་ཨོ། ཡང་ན་སྤྲོ་ལོང་བསྡད་ཡོད་རེད་ཡང་ན་ཁ་པག་ཅིག་འཕོ་ནས་ཧུམ་འདི་སྐུད་པ་ཡིན་ས་ངེས་པ་ཅི་ཡིན་ས་ངེས་བསམ་བཞིན་ཁོ་རེ་དྲ་གྲོང་ཟེར་དུས་དམུ་གོ་ལ་བྱས་དེ་འདྲ་བྱས་འདུག་ཡོད་པ་རེད་དེ་འདྲ་ཡིན་དུས་འགྲོ་བ་མི་ཞིག་རིགས་དེ་ལ་ཡིན་ན་ཕལ་ཆེར། བཟོ་སེམས་ཅན་བྱ་རི་དྭགས་ཁྱི་ཕག་དེ་ཚོ་ལ་སྡུག་ཚད་ཡོད་རེད་དེ་ཚོ་ཡིན་ན་གཟུགས་ཡག་མཁན་རྒྱུ་ཕྱུག་མཁན་དེ་ནས་གཏན་ས་སྤྱོད་ཡ་ཡོད་མཁན་མེད་མཁན་དེ་ཚོ་སྟག་ལས་མ་རེད་ལ་སྟག་ཁྱི་ལས་མང་སྟག་ལས་མང་མི་ཟེར་རྒྱུ་དེ་བསམ་མནོ་ཅིག་གཏོང་དགོ་ན་དགེ་བསོད་ནམས་ཀྱི་འབྲས་བུ་རེད་དེ་འདྲ་ཡིན་དུས།

དེ་ནི་དེ་ཚོང་ཆེན་པོ་ཆ་རྐྱེན་ཡོད་མཁན་ཡིན་ཟེར་མཁན་ཆུང་ཆུང་གོང་ནས། དེ་ནི་རང་ཆུང་ཆུང་གོང་ནས་སྤྲོ་མ་མྱོང་མཁན་བཀླགས་མ་མྱོང་མཁན་མི་ལས། དེ་ནི་རྒྱུ་རྫས་སྐྱེ་ས་གང་དག་གི་མཐེ་མོ་བཙུགས་འབྲེལ་བ་ཞིག་རེ་བ་བྱེད་མ་མྱོང་མཁན་དེ་ཚོ་ལ་ང་རྒྱལ་ཆེན་པོ་ཡོད། དེ་ཚོ་གི་སྡུག་མོ་ཡུགས་མོ་ཁྱོད་ཆ་རྐྱེན་མེད་མཁན་དེ་རྣམས་ལ་ངན་ལས་བཟོ། ཧོང་ཆུང་བྱེད། ཧུམ་ཧུམ། དེ་ནས་དེ་ཁ་ཆེ་དེ་འདྲ་གི་མི་དེ། དོལ་འབྲོག་ལྷ་ཅིག་འདུག་ཟེར་རེད་ཟེར། ད་དེ་འདྲ་ཡིན་འདུག། དེ་ནས། འཆི་བ་མི་རྟག་པ་ཟེར་ནང་ལྷའི་དབུ་ཁྱེད་ལ་མ་རེད། ནང་ལྷའི་གོང་ལྷའི་ཁྱེད་ལ་མ་རེད། ལྷ་བླ་མ་ཡིན་ན་འདྲ། གོང་དཔོན་པོ་ཡིན་ན་འདྲ། དེ་ནས། དེ་མང་ཚོགས་ཡིན་ན་ཡ། རྒྱ། བོད། འཛམ་བུ་གླིང་དུར། མི་རིགས་མི་འདྲ་བ། རྒྱལ་ཁབ་མི་འདྲ་བ། སྐད་རིགས་མི་འདྲ་བ། དེ་ག་ས་ཡོད་སུ་དང་སུ་ཡིན་ན། ཚང་མ་སོང་ནས་འགྲོ་ས་ལམ་གཅིག་རེད། འགྲོ་ས་ལམ་དེ་ཤ་སྐད་གོ་ཤེས་སའི་མི་ཤེས་སའི་མི་དེ་གིས་དེ་གི་རྩིབ་གང་ཡོད་ཚང་མ། ཤེས་སའི་བ་དེ་གིས་རྩིབ། འཆི་བ་མི་རྟག་པ་དེ་རྒྱུ་གིས་བཀག་ཐུབ་མ། རྒྱུ་མང་པོ་ཅིག་སྤྲད་ནས་ཤི་མི་དགོས་ཞེས་བརྗོད་ན། དེ་ནི་རྒྱུ་རྫས་ཆེ་ཡང་དེ་རྣམས་ཕལ་ཆེར་ཤི་རྒྱུ་མ་རེད་རྒྱུ། རྒྱུ་རྫས་མེད་མི་དེ་ཚོ་གི་ཚེ་སྲོག་དེ་ཚུར་ཉོས་ནས་བེད་སྤྱོད་བྱེད། འོ། ཤི་རྒྱུ་མ་རེད་རྒྱུ། རྒྱུ་རྫས་ཡོད་མི་སྟོབས་འབྱོར་ཆེན་པོ་ཚོང་དཔོན་ཆེན་པོ་འགོ་ཁྲིད་ཆེན་པོ། ཀྲོང་ངུ་ཡིན་ཟེར་མཁན་དེ་ཚོ་ཤི་རྒྱུ་མ་རེད་འབངས་མང་ཚོགས་ཀྱི་ཚེ་སྲོག་ཕུད་དེ་རྒྱུ་གིས་ཉོས་ནས་དེ་བཤད་འགྲོ་རྒྱུ་ཡང། ཚེ་སྲོག་ཉོ་རྒྱུ་ཡོད་མ་ཚེ་རི་ཐོག་སྲོག་ཟེར་རྒྱུ་དེ་ཉོ་འགོག་རྒྱུ་སྒྱོག་ཤེས། དེ་ནས་ལྷོ་བ་རྒྱུ་ཕྱི་བ་མི་རྟག་པ་བཀག་ཐུབ་མ་གནས་ཀ་གནས་ཀ་ལྟ་ན་རྒྱུ་ཚ་རྒྱུ་དེ་འདྲ་སྨྲས་བསྟན་ཨོ་ཡ་ཀོ་ཧྲི་འགྲོ་ཤི་འདྲེན་རྒྱུ་སྒྲོལ་རྒྱུ་ཤི་ཚེ་དབང་ཤུ་ཚེ་ལྷ་དང་ཚེ་སྒྲོལ་ཤི་ཚེ་མདོ་འདྲེན་སྲོག་གཅོད་སྤང་ད་དེ་འདྲའི་ཞིག་ཏུ། ཚེ་སྐྱོང་ཟས་སྐྱོང་ཟས་རིང་ཟས་དང་ཚད་ཀྱི་བ་ཤ་སེལ་ཟས་དེ་འདྲའི་བཟོ་བ་རེད་ཟེར་ན་ད་དེ་འདྲའི་དངོས་པོ། དངོས་གནས་དྲང་གནས་དངོས་ཡོད་གནས་ཚུལ་གྱི་ཐོག་ལ་ཕན་ཐོགས་ཡོད་རིགས་བཟོ་ལེ་རེད། རེད་དེ་ཡིན་ན་ཡང་ཚོགས་གཉིས་ཤི་རྒྱུ་མི་དགོས་ཟེར་བཞིན་འདུག་ཐུབ་མ། འཆི་བ་མི་རྟག་པ་དང་རྒྱུ་རྫས་དཔའ་དཔུང་པ། ཉེ་ཚན་རྒྱུ་ཆ་གང་གིས་ཀྱང་བཀག་ཐུབ་མ་རེད་བཀག་མི་ཐུབ་པའི་རྒྱུ་མཚན་ཅི།

ད་ཅི་ཟེར་རྒས་ཚ་སི་ཏཱ། ད་འོང་དུ་དེ་ནས་སྐྲ་ཡང་སྔ་ཤུག་སྔོ་ཤུག་རེད་ཚ། དེ་ནས་མིག་ཡང་ཞར་རེ་ཞུར་རེ། དེ་ནས་ཁ་ཡང་ཧུམ། ཁ་ཁུག་ཐམས་ཅད་དེ་ནས་ཤར་རེ་ཤོར་རེ། ཡ་འཐེན་མ་འཐེན་འདྲ་དེ་འདྲ་རེད་ཚ་ཟེར་ན་བླ་མ་གལ་འཆོང་ཆེན་གྲས་ད། ཡུན་རིང་པོ་འདུག་ས་མ་རེད་དྲན་དགོས། ཡུན་རིང་པོ། དེ་ནས་སྐད་དོ། མ་ལྷིང་ཧྲིང་འདྲ་ཅི་རེད། དེ་ནས་གཉེར་མ་མང་པོ་ཁུ། ད་དེ་འདྲས་རེད་ཚ་འདུག། ད་འཆི་བ་མི་རྟག་པ་དངོས་སུ་ཕུལ་ན་ཤེས་དགོས་ནོ་ལྟ་བུ་ནི་གཉིས་ཀྱི་རེད་འདུག་དེ་ནི། འཆི་བ་མི་རྟག་པ་ང་ཨ་ན་ཙེ་འདྲས་རེད་ཚ་ཟེར་ནས་དེ་ཚུར་འབོད་འདུག་ཟེར་རོ་དེ་ང་ཚོས་དེ་ལ་ཡོད་བསམ་མནོ་བྱེད་དང། དེ་ནས་དང། ཡུན་རིང་པོ་སྡོད་ཁ་ཁ་ཅིག་མ་རེད་དྲན་དགོས་རེད། མི་སྡོད་འོ་འདུག། དེ་ནས། ཚེ་འདི་གི་ཆེད་དུ་ལ་ད་སྡིག་ཉེས་གསོག་རྒྱུ་མིན་གི་བྱ་ངན་འཁྲབ་རྒྱུ་མིན་གི་དྲན། རྒྱུ་འབྲས་མེད་པའི་གི་རྒྱུ་ཟ། དུག་འགོམ། འཛིང་རྩོད་བྱེད།

གནང་སྲོལ་ཡོད་མཁན་མི་འཇེབས་པ། སྐྱེས་ཕོ་མོ་སུ་ལོ་སུ་ཡིན་ན་བཟང་ཡག་ཁ་འཇེབས་པ་ཡག་པོ་བྱས་ན་སྡུག་པ་ཡུ་བ་ཆ་རྐྱེན་མེད་མཁན་ནད་པ། དེ་ནས་ཞ་ལྐུགས། ཧོང་ཧོང་ཧོང། དེ་ནས་འགྲོ་ཉན་འདུག་ཉན་མེད་མཁན། དེ་ནས་བརྟེན་ས་སྐྱོབ་ཡ་མེད་མཁན་དེ་ཚོ་ལ་ངེས་པ་ཅན་དུ་རོགས་པ་བྱེད་ངེས་པ་ཅན་དུ་རྒྱབ་སྐྱོར་བྱེད་དེ་འདྲའི་དུས།

པ་ཅི་ལྕགས་ཀྱི་ས་འགའི་བསམ་བརྗོད་ན་དེ་ལ་ཨ་ཧོ་ཟེར་ཨ་ཡེ་ཟེར། ཧུམ་ཧུམ། ད་དེ་ཚོ།